ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདས་པའི་ལོ་བཅུ་ལྷག་ཙམ་རིང་ལྐོག་ཟ་རུལ་སུངས་ལ་ངོ་རྒོལ་ཟེར་བའི་མིང་གི་ཐོག་ནས་ཞི་ཅིན་ཕིང་གིས་དཔོན་རིགས་འབོར་ཆེན་ཞིག་མེད་པར་བཏང་བ་དེ་ནི་དམར་ཤོག་ཚོགས་པའི་ནང་ཁུལ་དུ་དབང་ཆ་གཅིག་སྡུད་བྱེད་པའི་ལག་ཆ་གཙོ་བོ་དེ་ལ་གྱུར་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁ་ཅིག་ཞུ་གི་ཡིན། ད་ཕལ་ཆེར་ཉི་མ་གསུམ་བཞི་གཅིག་གོང་ལ་ཡིན་པ་ཡོད། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི། ཐག་གཅོད་ཀྱི་ཡིག་ཆ་གཅིག་བཀྲམ་སོང་འདིའི་ནང་ལོགས་ཡ། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་འཐུས་མིའི་ཁོངས་ནས། རྒྱ་ནག་གི་དམག་དཔོན། དམག་མི་དཔོན་པོ་མཐོ་པོ་ཞེ་དྲག་རེད་བཞག་དགུ། ཕྱིར་འབུད་བཏང་བ་ཡིན་ཟེར་ཅིག་གསལ་བསྒྲགས་ཤིག་བཏོན་སོང། ད་དེ་ཡིན་ན་ཞི་ཅིན་ཕིང་གི་འདས་པའི་ལོ་བཅུ་ལྷག་ཙམ་རིང་གི་དབང་སྒྱུར་བྱས་པའི་སྐབས་ཀྱི། ཁོ་རང་གི་ལས་ཀ་གལ་ཆེ་ཤོས་དེ་རྒྱ་ནག་གི་དཔོན་རིགས་ནང་ལོགས་ལ་ཡང་ལྐོག་ཟ་རུལ་སུངས་བྱེད་མཁན་ལ་རྡུང་རྡེག་གཏང་གི་ཡིན་ཟེར་གྱི་ལས་འགུལ་ཞིག་རེད་པ། འདི་ལས་འགུལ་འདིའི་གསར་འགྱུར་གསར་ཤོས་དེ་རེད་ལ་ད་རིང་འདི་དམིགས་བསལ་མི་མང་པོ་གཅིག་གིས་དོ་སྣང་ཆེན་པོ་བྱུང་སོང་ཡོང་ཡག་གི་རྒྱུ་མཚན་གལ་ཆེན་པོ་གཅིག་ག་རེ་ཟེར་ན་ད་རིང་ཕུད་པ་དེ་གང་ག་ལོ་དམག་མིའི་ནང་ལོགས་ཀྱི་དམག་དཔོན་དཔོན་པོ་མཐོ་པོ་དེ་རེད་བཞག་རྒྱ་ནག་གི་ཆབ་སྲིད་སྐོར་ལ་ཡང་རྒྱུན་དུ་ནས་ཉམས་ཞིབ་བྱས་དོ་སྣང་བྱེད་མཁན་ཚོས་ཟེར་ཡ་བྱས་པ་ན་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱིས་དུས་གཅིག་ལ་ཡ་དམག་དཔོན་དགུ་ཅིག་འདི་འདྲ་ཕུད་པ་དེ་ནི་ད་རིང་ཡིན་ན་དང་པོ་རེད་ཟེར་བྱས་བྱས་ཟེར་གི་འདུག་འདིའི་སྒང་ལ་ཡ་ད་རིང་རང་ཡང Wall Street Journal ཟེར་ད་ཨ་མི་རི་ཀའི་ནང་ལོགས་ཀྱི་དཔལ་འབྱོར་དང་དེ་འདྲས་ཀྱི་གསར་ཤོག་གལ་ཆེ་ཤོས་དེ་རེད་གསར་ཤོག་འདིའི་ཐོག་ལ་ཡ་ད་ཞི་ཅིན་ཕིང་གིས་ལྐོག་ཟ་རུལ་སུངས་ཀྱི་ལས་འགུལ་ཟེར་དེ་སྤེལ་ནས་ལོ་བཅུ་ལྷག་ཙམ་འགྲོ་གི་ཡོད་རེད། འདིའི་ཁྱོན་ཡོངས་ཀྱི་གནས་སྟངས་ག་འདྲ་ཞིག་བྱུང་ཡོད་མེད་དང་བསྡོམས་རྩིས་དང་དབྱེ་ཞིབ་དང་དེ་འདྲའི་རྩོམ་རིང་པོ་ཞེ་པོ་ཅིག་འཁོད་བཞག་དེ་འདྲ་སོང་ཙང་ངས་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལོགས་ཡང་གསར་འགྱུར་འདི་དང། Wall Street Journal གསར་ཤོག་འདིའི་ནང་ལོགས་འཁོད་པའི་རྩོམ་འདི་གཉིས་གཙོ་བོ་གཞི་བཞག་བྱས་གླེང་སློང་ཁ་ཤས་ཞུས་ན་བསམ་བསམ་ཞིག་བྱུང། ག་རེ་ཟེར་ན་གནད་དོན་དེ་གལ་ཆེན་པོ་ཞེ་པོ་ཅིག་རེད། ཞི་ཅིན་ཕིང་རྒྱ་ནག་གི་དཔོན་པོ་མ་ཆགས་གོང་ལ་ཡང་དེ་སྔོན་ནས་ཅང་ཙེ་མིན་ནས་འགོ་ཚུགས་ལྷག་པར་དུ་ཧུའུ་ཅིན་ཐའོ་སྐབས་ལ་ཡང་རྒྱ་ནག་དཔོན་རིགས་ནང་ལོགས་ལ་ལྐོག་ཟ་རུལ་སུངས་བྱེད་མཁན་དེ་ཞེ་པོ་ཤུགས་ཆེར་ཕྱིན་བྱས་འཛེམ་བག་མེད་པའི་ཐོག་ནས་ཚང་མ་ལོ་ཧ་གོ་ཡ་ད་སྐབས་དེ་ལྟ་རྒྱ་ནག་མི་དམངས་མང་ཆེ་གཅིག་གི་མཐོང་ཚུལ་ག་རེ་ཟེར་ན། དཔོན་པོ་ཡིན་པའི་གཞུག་གུ་དེ་ལྐོག་ཟ་རུལ་སུངས་མ་བྱེད་མཁན་ཧ་ལམ་ཅིག་ཡོད་མ་རེད་ཟེར་གྱི་འདི་འདྲས་ཀྱི་མཐོང་ཚུལ་ངན་པ་ཞིག་ཆགས་བྱས་རྒྱ་ནག་གཞུང་གིས་འདི་ལ་ཡ་གཅིག་འགྱུར་ལྡོག་ཞིག་མ་བཏང་ན་ད་ཡོང་གི་མ་རེད་བསམ་བསམ་བསམ་བློ་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། འདི་འདྲ་ཆགས་པའི་སྐབས་དེ་ཞི་ཅིན་ཕིང་གིས་གོ་སྐབས་ཟིན་པ་བཟོ་འདྲ་བྱས་བྱས་ཁོ་རང་དབང་ཆ་ཟིན་པའི་རྗེས་ཀྱི་ལས་ཀ་དང་པོ་དེ་ག་རང་ལྐོག་ཟ་རུལ་སུངས་བྱེད་མཁན་གྱི་དཔོན་རིགས་དེ་ཚོ་མང་པོ་ཞེ་པོ་ཅིག་འཛིན་བཟུང་བྱས་ཐ་ན་ཁ་ཅིག་སྲོག་ཐོག་དང་དེ་འདྲས་བྱས་བྱས་ཡིན་ན་དངོས་གནས་གློ་བུར་ཐོལ་རྒྱག་དཔོན་རིགས་ནང་ལོགས་ལ་ཡང་དངོས་གནས་ལྐོག་ཟ་རུལ་སུངས་བྱེད་མཁན་ཉུང་དུ་ཕྱིན་ཡོད་ནའི་མེད་ནའི། མི་མང་ཚོའི་མཐོང་ཚུལ་ལ་ཡང་ད་ལྐོག་ཟ་རུལ་སུངས་བྱེད་ས་མི་འདུག་བསམ་བསམ་གྱི་བསམ་བློ་དང་ཨ་ནི་ཞི་ཅིན་ཕིང་གི་བྱེད་སྟངས་འདི་ལ་ཡང་རྒྱབ་སྐྱོར་དང་བསྔགས་བརྗོད་དང་དེ་འདྲ་ཤུགས་ཆེན་པོ་ཞེ་པོ་བྱུང་སོང་ཨ་དེ་བྱུང་བ་དེ་ཞི་ཅིན་ཕིང་གིས་རྒྱ་ནག་དམར་ཤོག་གི་དབང་ཆ་རྒྱ་སྐྱེད་བཏང་ཡག་གི་རྨང་གཞི་གཙོ་བོར་ཆགས་བྱས་དར་རྒྱས་སུ་ཡིན་ན་ཞི་ཅིན་ཕིང་ད་དུས་ཚོད་ཐུང་ཐུང་ཞིག་ནང་ལ་ཡ་དབང་ཐང་ཆེན་པོ་དག་ཆགས་དགོས་ཡག་གི་རྨང་གཞི་དང་པོ་དེ་གཙོ་བོ་གཅིག་དེ་ཆགས་སོང་གི་འདུག་ཨ་འདི་ལས་གལ་ཆེ་ཞིག་ག་རེ་བྱུང་ཡོད་རེད་ཟེར་ན། རྒྱ་ནག་གི་དཔོན་རིགས་ནང་ལོགས་ལ་ཡ་ཆེ་ཆུང་མ་གཏོགས་ཚང་མ་ལོག་གི་ལྐོག་ཟ་རུལ་སུངས་ཏོག་ཙམ་ཏོག་ཙམ་བྱེད་ཀྱི་ཡོད་པ་སོང་ཙང་ཞི་ཅིན་ཕིང་གི་དཔོན་པོ་འདིའི་ནང་ནས་ཁག་ཅིག་བདམས་བྱས་ལྐོག་ཟ་རུལ་སུངས་བྱས་པའི་ཉེས་འཛུགས་བྱས་བྱས་བཙོན་འཇུག་བྱས་ཡག་སྲོག་ཐོག་བཏང་ཡག་གོ་གནས་ཕུད་ཡག་འདི་འདྲས་མང་པོ་ཞིག་བྱེད་དུས་དཔོན་པོ་ཚང་མ་ལོག་ཞེད་འདར་བྱས་བྱས་འདིའི་དཀྱིལ་ལ་ཡ་ཁོ་རང་ཚོ་དཀའ་ངལ་མ་འཕྲད་ཡག་ཆེད་དུ་ད་ཞི་ཅིན་ཕིང་གིས་ག་རེ་བྱས་ནའི་མ་བྱས་ནའི་དེའི་རྗེས་ལ་ཡང་མགྱོགས་མགྱོགས་རྒྱུགས་ན་མ་གཞི་ད་ཡོང་ས་མ་རེད་ཨ་ནི་སོ་སོའི་ལས་ཀ་སྡུག་ཅག་བྱས་བཞག་པ་ཅིག་ཡོད་པ་འདི་ག་དུས་རྫུན་རྐུབ་རྡོལ་གྱི་རེད་བསམ་བྱས། འདི་ཡིན་ན། ཞི་ཅིན་ཕིང་གིས་རྒྱ་ནག་དམར་ཤོག་ནང་ཁུལ་ལ་ཡང་དབང་ཆ་གཅིག་སྡུད་བྱེད་ཡག་གི་ད་ཐབས་ལམ་ཡག་ཤོས་དེ་དང་ནུས་པ་ཆེ་ཤོས་དེ་ཆགས་སོང་ཨ་འདི་འདྲས་ཆགས་སོང་ཙང་ད་ལྐོག་ཟ་རུལ་སུངས་ལ་ཡང་ངོ་རྒོལ་དང་དྲག་གནོན་བྱེད་ཡག་གི་ལས་འགུལ་ཟེར་དེ་ཞི་ཅིན་ཕིང་གིས་འདས་པའི་ལོ། བཅུ་ལྷག་ཙམ་རྒྱ་ནག་ལ་ཡང་དབང་སྒྱུར་བྱས་པ་དང། ད་ལྟ་བར་དུ་བདག་གིས་བྱེད་ཐུབ་ཅེས་དབང་ཆ་རྒྱ་སྐྱེད་བཏང་ཐུབ་ཡག་གི་ཀ་བ་མ་བཟོ་ནས་དང་ལག་ཆ་མ་བཟོ་ནས་དང་ད་གང་ལྟར་ཅིག་རྩིག་གདན་མ་བཟོ་ནས་གལ་ཆེ་ཤོས་དེ་ཆགས་པ་མ་ཟད་ཡིན་ན་ད་ལྟའི་ཞི་ཅིན་ཕིང་གིས་དབང་སྒྱུར་བྱེད་ཡག་གི་ད་དུང་མུ་མཐུད་བྱས་ད་ལག་ཆ་གལ་ཆེན་པོ་ཞིག་ཆགས་བྱས་བསྡད་ཤག་འདི་ལ་ཤེས་རྟོགས་བྱེད་མ་ཐུབ་པ་ཡིན་པ་ཡིན་ན་ད་ལྟ་ཞི་ཅིན་ཕིང་གི་གནས་སྟངས་དང་རྒྱ་ནག་གི་གནས་སྟངས་དང་དེ་ཚོ་ཚང་མ་ལོག་ལ་ཡིན་ན་གསལ་པོ་ཅིག་གོ་བ་ལེན་ཡག་དེ་ཡིན་ན་ཁག་པོ་ཞིག་ཆགས་སོང་དུས་བྱས་ད་གནད་དོན་དེ་ཡིན་ན་དམིགས་བསལ་གནད་འགག་ཆེན་པོ་ཆགས་ཤག། ད་ལྟ་བར་དུ། ཞི་ཅིན་ཕིང་གིས་ཉིས་སྟོང་བཅུ་གཉིས་ནས་ལྐོག་ཟ་རུལ་སུངས་ལ་ངོ་རྒོལ་ཟེར་ཡག་ལས་འགུལ་སྤེལ་ཡོད་རེད་སྤེལ་བ་མ་ཟད་ཡིན་ན་དེ་རིང་ཁ་སང་གསར་འགྱུར་ནང་ལ་ཡར་གོ་ཡག་དེ་གཅིག་བྱེད་དུས་ཏོག་ཙམ་ཉུང་རུ་ཉུང་རུ་འགྲོ་གི་འདུག་སྟེ་ཡིན་ནའི་དོན་དངོས་ཐོག་ལ་ལས་འགུལ་རང་སྤེལ་ཡག་དེ་ཡིན་ན་མིའི་གྲངས་ཀ་དེའི་ཐོག་ཏུ་བལྟས་པ་ཡིན་ན་ཧ་ལམ་ཉུང་རུ་ཕྱིན་ཡོད་ས་མ་རེད་འདི Wall Street Journal ཟེར་གསར་ཤོག་འདིའི་ནང་ལ་འཁོད་ཡག་བྱས་པ་ཡིན་ན་འདིའི་ནང་ལ་ཡར་རྩོམ་འདིའི་ནང་ལ་དམིགས་བསལ་རྒྱ་ནག་གི་ཆབ་སྲིད་དང་དེ་ཚོ་ལ་ཞིབ་འཇུག་བྱེད་མཁན་གྱི་འདི་འདྲས་ཀྱི་སྐད་ཆ་བཤད་པའི་ལུང་དྲངས་བྱས་ག་རེ་བཤད་འདུག་ཟེར་ན་ད་ཞི་ཅིན་ཕིང་གི་ད་ལྟའི་བྱེད་སྟངས་ཅིག་ཡོད་པ་དེ་ཡིན་ན། སྔན་མ་མའོ་ཙེ་ཏུང་སྐབས་ལ་ཡང་མའོ་ཙེ་ཏུང་གི་ཆབ་སྲིད་ཀྱི་འབོད་ཚིག་ཅིག་ཡོད་རེད། གསར་བརྗེ་མུ་མཐུད་ནས་བྱས་ས་འཇོག་རེད། འདི། ཞི་ཅིན་ཕིང་གིས་གསར་བརྗེ་མུ་མཐུད་བྱེད་ཟེར་ཡག་དེ་ཡིན་ན་ཞི་ཅིན་ཕིང་ངོས་ནས་བཤད་པ་ཡིན་ན་ལྐོག་ཟ་རུལ་སུངས་ལ་ཡང་ངོ་རྒོལ་བྱེད་ཡག་ལས་འགུལ་དེ་རྒྱུན་ཆད་མེད་པར་མུ་མཐུད་བྱེད་ཡག་ཅིག་དེ་འདི་འདྲས་ཤིག་ཆགས་བསྡད་ཤག་ཟེར་བྱས་བྱས་གནས་ཚུལ་ནང་ལ་འཁོད་བཞག། ད་ད་ལྟ་བར་དུ་ཞི་ཅིན་ཕིང་གིས་ལྐོག་ཟ་རུལ་སུངས་ལ་ངོ་རྒོལ་བྱེད་པའི་ལས་འགུལ་ཟེར་ཅིག་ཡོད་རེད་འདི་གང་འདྲས་བྱུང་ཡོད་མེད་ཀྱི་གྲངས་ཀ་ཁ་ཤས་ཅིག་གཟིགས་པ་ཡིན་ན། ཨ་འདི་ཝོལ་སྟྲི་ཇོར་ནལ་གྱི་གསར་ཤོག་འདིའི་ནང་གཟིགས་ཡག་བྱས་པ་ཡིན་ན། ཉིས་སྟོང་བཅུ་གཉིས་ནས་ད་ལྟ་བར་དུ་རྒྱ་ནག་གི་དཔོན་རིགས་ནང་ལོགས་ལ་ཡང་ལྐོག་ཟ་རུལ་སུངས་ཀྱི་མིང་བཏགས་བྱས་བཙོན་འཇུག་བྱས་པ་དང་ད་སྲོག་ཐོག་བཏང་བ་དང་ཕལ་ཆེར་འདིའི་ནང་ལ་ཚོད་དཔག་རང་བྱས་ན་ད་ཨ་འདི་གསལ་པོ་ཁྲིམས་དོན་དེ་ལས་ཁག་ཅིག་ལས་ཀ་ནས་གནས་དབྱུང་བཏང་བ་ཡིན་ཡོད་ཀྱི་རེད་བསམ་གྱི་འདུག་བྱས་བྱས་གང་ལྟར་བསྡོམས་ནས་མི་ས་ཡ་ལྔ་བྱས་ཤག་ལབ་ཤག།

རྒྱུན་དུ་གོ་གནས་ཁ་ར་དྲ་ངས་ཅིག་ང་ཚོས་བཤད་བསྡད་ཡོད་པ། མའོ་ཙེ་ཏུང་གི་དུས་ཚོད་འདི་འདྲའི་ནང་ལོགས་ལ་ཡང་རྒྱ་ནག་གི་དམག་དཔུང་གི་ཆེས་མཐོའི་དཔོན་པོ། ད་ག་ཚོད་ཅིག་མང་པོ་ལ་ཡང་ནི་རྡུང་རྡེག་བཏང་བའི་འདི་འདྲས་བྱུང་ཡོད་ས་མ་རེད། འདི་འདྲ་སོང་ཙང་ཞི་ཅིན་ཕིང་གིས་གང་ལྟར་རྒྱ་ནག་དམག་དཔུང་ནང་ལོགས་ལ་ཡང་དཔོན་རིགས་ལ་ཡང་གང་ལྟར་རྡུང་རྡེག་བཏང་བྱས་བཙོན་འཇུག་བཏང་མེད་པ་བཟོ་ཡག་དེ་ཡིན་ན་ཧ་ལམ་མའོ་ཙེ་ཏུང་ལས་ཤུགས་ཆེ་བྱུང་ཤག་ཅེས་བཤད་ཤག། ད་འདི་འདྲ་བྱས་པས་ཁོའི་མཐའ་མའི་མཇུག་འབྲས་རུ་འབྱོར་བ། ད་ཁོ་དམིགས་ཡུལ་གཙོ་བོ་འདི་ད་ལྐོག་ཟ་རུལ་སུངས་བྱེད་མཁན་གྱི་དཔོན་རིགས་འདི་ཚོ་འཛིན་བཟུང་བྱས་ནས་སྲོག་ཐོག་བཏང་ནས་གར་ཆིག་གཡོ་བའི་ནད་ལས་འདི་བྱས་པའི་བརྒྱུད་བྱས་རྒྱ་ནག་གི་དཔོན་རིགས་ནང་ལོག་ལ་ཡང་ལྐོག་ཟ་རུལ་སུངས་བྱེད་མཁན་དེ་མེད་པ་བཟོ་ཡག་དང་འོ་ན་ཉུང་བཏང་ཡག་བྱེད་ཀྱི་འདི་འདྲ་དམིགས་ཡུལ་བྱེད་ཀྱི་རེད་ད་འདི་གྲུབ་འབྲས་དེ་ག་གི་ཅིག་ཐོན་ཡོད་རེད་ཟེར་ན་ཨ་འདི་འདི Wall Street Journal གྱི་རྩོམ་འདི་ནང་གསལ་བྱས་ན་གྲུབ་འབྲས་ཡིན་ན་ཕྲན་བུ་ཐོན་བཞག་འདི་ལ་ཡང་ཁོ་ཚོས་དཔེ་མཚོན་གྱི་དམིགས་བསལ་ཅིག་བཞག་བཞག་གར་བཞག་ཐུབ་ཟེར་ན།

བརྒྱ་དང་བརྒྱད་ཅུ་ལས་ཡོད་མེད་ད་ལྐོག་ཟ་རུལ་སུངས་སྡུག་ཤོས་ཀྱི་རྒྱལ་ཁབ་བྱེད་དགོས་ར་འདི་བྱ་དུས་ཁོང་ཚོས་བང་རིམ་བསྒྲིགས་དུས། ཉིས་སྟོང་བཅུ་གཉིས་ལོར་ལ་ཡ་ཞི་ཅིན་ཕིང་གིས་དབང་ཆ་དང་པོ་ཟིན་པའི་སྐབས་དེ་ཡིན་ན་རྒྱ་ནག་དེ། ཨང་ཀི་བརྒྱད་ཅུ་ཞིག་སླེབས་འདུག་ད་ལོ་བཅུ་ཕྱིན་པའི་རྗེས་ལ་ཡ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སླེབས་པའི་སྐབས་དེ་རྒྱ་ནག་དེ་ཡིན་ན་དྲུག་ཅུ་རེ་ལྔ་སླེབས་འདུག་དེ་འདྲ་སོང་བ་རྒྱ་ནག་ནང་ལོག་གི་ལྐོག་ཟ་རུལ་སུངས་བྱེད་མཁན་དེ་དེ་སྔོན་དང་བསྡུར་བས་ན་དེ་ཉུང་ཡོད་པའི་བཟོ་འདྲ་ཆགས་པ་རེད་ད་ཡིན་ན་ལས་དེ་དང་དུས་མཚུངས་ཀྱི་བསམ་སྟངས་དང། རྒྱ་ནག་གི་དཔོན་རིགས་ནང་ལོག་ལ་ཡང་ཞི་ཅིན་ཕིང་གིས་མེད་པ་བཟོ་ཡག་དཔོན་རིགས་ཀྱི་གྲངས་ཀ་དེ་ཡིན་ན་ས་ཡ་ལྔ་ཙམ་ཞིག་མེད་པ་བཟོས་པ་རེད་དངོས་གནས་བྱས་ན་ས་ཡ་ལྔ་ཙམ་མེད་པ་བཟོས་ན་ད་ད་རུ་གས་སྲིད་ཡིན་ན་རྒྱ་ནག་ནང་ལོག་ལ་ཡང་ལྐོག་ཟ་རུལ་སུངས་བྱེད་མཁན་ཁོ་རང་གཅིག་མ་ལྷག་ཡག་པར་དང་འོ་མེད་ན་ཚང་མ་ཞེད་ཐག་ཆོད་བྱས་ཡིན་ན་ད་ལྐོག་ཟ་རུལ་སུངས་བྱེད་མཚམས་བཞག་དགོས་ཡར་འབྱོར་བ་ཡིན་ནའི་དེ་འདྲས་མ་བྱུང་བྱས་བྱས་ད་རྒྱ་ནག་དྲུག་ཅུ་རེ་ལྔ་ཡར་འཛེགས་པ་སྲིད་དོན་པ

དུ་ལས་རིམ་འདིའི YouTube དང་ངོ་དེབ་གང་ལ་ཡང་ངས་ཨ་འདི་པར་བརྗོད་ཀྱི་ཡོད་པ་འདི་གཟིགས་ཀྱི་ཡོད་པ་ཡིན་ན། ངས་དེ་པར་ཅིག་སྦྱར་བཞག་ཡོད། པར་འདི་ག་རེད་ཟེར་ན། ད་རིང་འདི Wall Street Journal གསར་ཤོག་འདིའི་ནང་ལོགས་ཀྱི་གྲངས་ཚད་བཤད་ཡག་གི་རི་མོ་ཅིག་རེད། ད་ཡིན་ནའི་ཁོའི་གྲངས་ཚད་འདི་གའི་གང་ག་ལོགས་རྒྱ་ནག་དམར་ཤོག་རྒྱ་ནག་གཞུང་རང་གི་གྲངས་ཀ་གཞི་བཞག་བྱས་ཡིན་ན་རི་མོ་དེ་སྟོན་གྱི་རེད་བྱས་ཙང་དེ་ཟིན་ནང་དང་དཔེར་ཆ་བཞག་ན། ཁོ་ཁེ་ཐིག་དམར་པོ་དེ་ཡིན་ན་སྤྱིར་བཏང་དཔོན་རིགས་ཚོས་ཁོ་རང་ཚོའི་དབང་ཆ་བེད་སྤྱོད་བཏང་བྱས་གཞུང་གི་དངུལ་བེད་སྤྱོད་བཏང་བྱས་ཡིན་ན་རྒྱས་སྤྲོས་བྱས་ཁ་ལག་ཟ་གར་འགྲོ་བ་འདི་འདྲའི་རིགས་འབྱོར་པ་འདིའི་རིགས་དེ་རེད་ད་འདི་ཡིན་ན་དེ་སྔོན་དང་བསྡུར་བས་ན་མར་ཉུང་རུ་ཞེ་དྲག་ཕྱིན་འདུག་ཨ་ད་ཡིན་ན་ལས་ཐིག་སྔོན་པོ་དེ་ཟིན་ད་ཐིག་སྔོན་པོ་འདི་ག་རེ་ཟེར་ན་དཔོན་པོ་ཚོས་སོ་སོའི་དབང་ཆ་བེད་སྤྱོད་བཏང་བྱས་མི་གཞན་པའི་ཐད་ནས་ལྐོག་ཏུ་དངུལ་ལེན་ཡག་དང། ལག་རྟགས་ལེན་ཡག་དང་འདིའི་རིགས་དེ་རེད། འདིའི་རིགས་དེ་ཉིས་སྟོང་བཅོ་ལྔ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་ལ་བལྟས་པས་ན་ཁོ་རི་འཛེགས་པའི་ནང་བཞིན་བྱས་ཁོ་ཡར་འཕར་བྱས་མང་རུ་མང་རུ་ཕྱིན་འདུག་ཨང། བྱས་ཙང་དེར་བལྟས་པ་ཡིན་ན་རྒྱ་ནག་གི་ཕལ་ཆེར་ལྐོག་ཟ་རུལ་སུངས་བྱེད་མཁན་གྱི་རྣམ་པ་དེ་ཏིག་ཆུང་ཕྱིན་ཡོད་ལ་ཡིན་ནའི་ཕྱོགས་ཁ་ཤས་ཐོག་ལ་ཡང་ད་དུང་སྡུག་རུ་ཕྱིན་ཡོད་པའི་བཟོ་འདྲ་བྱས་འདུག་ཞེས་བྱས་གཙོ་བོར་དེ་གང་འདྲ་ཁོ་ཚོའི་འགྲེལ་བཤད་འདི་བརྒྱབ་བཞག་ད་ལྐོག་ཟ་རུལ་སུངས་ཀྱི་གནས་སྟངས་འདི་ལ་ཡ། ལྷག་པར་དུ་ཞི་ཅིན་ཕིང་གིས་ད་ལྟ་བར་དུ་དེ་ག་ཙམ་དྲག་གནོན་བྱས་དཔོན་པོ་དེ་ག་ཙམ་མང་པོ་ཟིན་པ་ཡིན་ན་ལས་ཆབ་སྲིད་ལས་འགུལ་འདིའི་གྲུབ་འབྲས་སྦྱོར་བ་གྲུབ་འབྲས་དེ་དེ་ག་ཙམ་མི་བཞིན་ཞེ་དྲག་ཡག་པོ་མ་བྱུང་ཡག་གི་རྒྱུ་མཚན་ག་རེ་ཟེར་ན། ད་དེ་རིང་འདི Wall Street Journal གི་གསར་ཤོག་གཅིག་པོ་མ་རེད་ངས་འདི་དང་འབྲེལ་བ་ཡོད་པའི་འདི་རྩོམ་བྲིས་ཤ་འགྱོགས་འདི་ཁ་ཤས་ཤིག་བལྟས་པ་ཡིན། འདི་ཚོའི་ནང་ལོགས་ལ་ཡང་ཕྱོགས་སྡོམ་མང་པོ་བྱས་བཞག་ད་འདི་གཙོ་བོར་དེ་ངས་བྱས་ན་དོན་དག་རེ་གསུམ་ཐོན་སོང། དང་པོ་དེ། སྤྱིར་བཏང་བྱས་པ་ན་ལྐོག་ཟ་རུལ་སུངས་ཟེར་ཡ་དེ་གཙོ་བོ་ལམ་ལུགས་ཐོག་ནས་ཡོང་གི་ཡོད་རེད། མ་ཚང་གཅིག་ཞི་ཅིན་ཕིང་གིས་ལྐོག་ཟ་རུལ་སུངས་ལ་ངོ་རྒོལ་ཟེར་ཏེ་ལས་འགུལ་འདི་མ་སྤེལ་གོང་ནས། ཧུའུ་ཅིང་ཐའོ་སྐབས་ལ་ཡང་ལྐོག་ཟ་རུལ་སུངས་གནས་སྟངས་སྡུག་པོ་ཞེ་པོ་ཅིག་འདི་འདྲ་སོང་ཙང་གཅིག་རྒྱ་ནག་ནང་ལོགས་ཡིན་ནའི་རེད་རྒྱ་ནག་ཕྱི་ལོགས་ཡིན་ནའི་རེད་མཁས་པ་མང་པོ་གཅིག་གིས་འདིའི་སྐོར་ལ་ཡང་བགྲོ་གླེང་མང་པོ་ཞིག་བྱས་རྗེས་གལ་སྲིད་རྒྱ་ནག་ནང་གི་ལྐོག་ཟ་རུལ་སུངས་ཀྱི་གནས་སྟངས་འདི་ལ་ཡང་འགྱུར་ལྡོག་བཏང་རྗེས་དཔོན་རིགས་དེ་ཚོ་གཙང་སེལ་བྱས་ལྐོག་ཟ་རུལ་སུངས་ཉུང་དུ་གཏོང་དགོས་ཀྱི་ཡོད་ན་རྒྱ་ནག་གི་ད་ལྟའི་དམར་ཤོག་གི་ཆབ་སྲིད་ཀྱི་ལམ་ལུགས་དེ་ཚོ་མང་པོ་གཅིག་ལ་ཡང་འགྱུར་ལྡོག་བཏང་ན་མི་ཤེས་དཔོན་རིགས་ཁ་ཤས་ཤིག་ཟིན་བཙོན་ཁང་བཅུག་ཐ་ན་སྲོག་ཐོག་བཏང་བྱས་པས་ཕན་གི་མ་རེད་ཅེས་ལབ་མཁན་མང་པོ་ཞེ་དྲག་བྱུང་བ་རེད། སྐབས་དེ་ཡིན་ན་རྒྱ་མིའི་ལོ་རྒྱུས་མཁས་པ་ཅིག་གིས་བྲིས་པའི་རྩོམ་ཅིག་ངས་མཐོང་མྱོང་དེ་ངའི་སེམས་ལ་ཡང་འཇགས་པ་ཞིག་བྱུང་སོང་ག་རེ་ཟེར་ན་ཁོ་རང་གིས་དེ་དཔེ་མཚོན་བཞག་བཞག། སྔ་མོ་རྒྱ་ནག་གོང་མའི་སྐབས་ལ་ད་དཔོན་པོ་འདི་གའི་ལྐོག་ཟ་རུལ་སུངས་ཞེ་དྲག་བྱེད་ཀྱི་ཡོད་རེད་ཨ་ནི་གོང་མས་མཚམས་མཚམས། ལྐོག་ཟ་རུལ་སུངས་བྱེད་མཁན་དཔོན་པོ་དེ་ཚོ་ཁ་ཤས་ཚུར་ཟིན་རྗེས་བསད་ཀྱི་ཡོད་ས་རེད། གཅིག་ཡིན་ན་དཔོན་པོ་གཅིག་ཚུར་ཟིན་བྱས་བསད། བསད་རྗེས་ཁོའི་ད་ག་འདྲ་རོའི་ཁོག་པའི་ནང་དང་དེ་ཚོ་ལ་ཡང་རྩྭ་དང་དེ་འདྲ་བརྒྱངས་བྱས་པའི་སྲོག་གི་ཟུར་དུ་བཟོས་རྗེས། ཁོ་ཚོའི་གྲོང་ཁྱེར་དེའི་སྒོའི་སྒང་འདིར་བཏགས་བྱས་བཞག་ཞར་མི་ཚང་མ་ལོགས་ལ་མར་བསྟན་བྱས་ཡིན་ན་དཔོན་པོ་གལ་སྲིད་ལྐོག་ཟ་རུལ་སུངས་བྱས་པ་ཡིན་ན། ཨ་ནི་འདི་འདྲ་ཤི་གི་རེད་ད་ཉེས་པ་འདི་ཕོག་གི་རེད་ད་ཟེར་བྱེད་ཀྱི་མར་བཀྲམ་བྱས་བཞག་བཞག་ཡོད་ས་རེད། ད་ཡིན་ནའི་ཕ་གིར་བཀྲམ་བྱས་བཞག་གི་བཞག་གི་ཁོ་ལ་ཡང་དྲི་མ་ཞེ་དྲག་མ་ཁ་གོང་ནས། ཁོའི་ཚབ་བྱེད་ཡོང་མཁན་གྱི་དཔོན་པོ་གསར་པ་འབྱོར་བ་ཁོས་ལྐོག་ཟ་རུལ་སུངས་ཡང་བྱེད་ཡག་འགོ་འཛུགས་ཚར་བ་རེད་ཟེར་རྗེས་ཁོ་ཚོས་འདི་གི་སྒྲུང་ཅིག་བྱས་བཤད་བཞག་ད་ག་འདྲ་མདོར་དཔེ་ཡིན་ན། ལྐོག་ཟ་རུལ་སུངས་ཟེར་མཁན་དེ་དཔོན་པོ་དེ་ཚོ་རེ་གཉིས་ཅིག་འཛིན་བཟུང་བྱས་འདུག་ཉེས་པ་དང་པོ་ཆུ་འགོ་གས་ཁྱོད་ཐུན་མར་ཁོའི་ལམ་ལུགས་སྐོར་ལ་ཡང་འགྱུར་ལྡོག་གཏོང་ཡ་དེ་གལ་ཆེན་པོ་རེད་ཟེར་རྗེས་ད་སྔས་མ་ནས་ལབ་རེ་འདི་ལས་འདི་ཐོག་མ་ཁོ་རང་ནས་ཞི་ཅིན་ཕིང་གིས་འདི་འདྲས་བྱས་ཡོད་མ་རེད་བྱེད་ཡ་འདོད་པའི་ཡོད་ཀྱི་མ་རེད། ཞི་ཅིན་ཕིང་གིས་སྐབས་དེར་ད་ལྐོག་ཟ་རུལ་སུངས་ལ་ངོ་རྒོལ་བྱེད་ཡག་གི་ལས་འགུལ་དེ་འགོ་འཛུགས་ཀྱི་ཡིན་ཟེར་དུས་ཁོ་རང་གི་གཙོ་བོ་དེ་གར་སོང་བ་རེད་ཟེར་ན། ལྐོག་ཟ་རུལ་སུངས་ཟེར་ཡ་ཡོང་ཡག་དེ་ཡིན་ན་རྒྱ་ནག་དམར་ཕྱོགས་ཀྱི་འགོ་ཁྲིད་ནང་ལོགས་ལ་ཡག་དཔོན་པོ་བྱེ་བྲག་པ་དེ་ཚོ་རང་གི་ཀུན་སྤྱོད་དེ་ཡག་པོ་མེད་ཙང་བྱས་པ་རེད་བྱས་ཙང་ཀུན་སྤྱོད་དེ་ལ་འགྱུར་ལྡོག་བཏང་པ་ཡིན་ན་ཨ་ནི་གང་ལ་ཡག་འགྲོ་གི་རེད་ཞེས་བཤད་ཀྱི་ཡོད་རེད་ཁོའི་ལམ་ལུགས་ལ་ཡང་འགྱུར་ལྡོག་བཏང་ཡག་གི་འདོད་པ་འདི་བྱས་ཡོད་མ་རེད་འདི་མེད་དུས་ཁོའི་ལམ་ལུགས་ལ་འགྱུར་ལྡོག་མ་བཏང་གོང་ཚུན་དཔོན་པོ་དེ་ཚོ་མང་པོ་ཅིག་ཉེས་པ་བཏང་འདི་འདྲ་བྱས་པ་ཡིན་ན་ཡང་ད་ད་འདི་པོ་འདུག

དཔོན་པོ་ཟིན་པའི་དཔོན་པོ་དེ་ཚོ་བཙོན་ཁང་བཅུག་པའི་དཔོན་པོ་དེ་ཚོ་སྲོག་ཐོག་བཏང་བའི་དཔོན་པོ། ཡང་ན་གཅིག་གིས་ལས་ཀ་ནས་གནས་དབྱུང་བཏང་བའི་དཔོན་པོ་དེ་ཚོས་ལྐོག་ཟ་རུལ་སུངས་བྱས་ཡོད་རེད་པས་ཟེར་ན་ཏན་ཏན་བྱས་ཡོད་རེད། རྒྱ་ནག་དཔོན་པོ་མ་བྱེད་མཁན་ཧ་ལམ་ཟེར་མཁན་ཡོད་ས་མ་རེད། ད་ཡིན་ནའི་ག་རེ་བྱས་བྱས། མི་དེ་ཚོ་དམིགས་བསལ་ཨ་ནི་དཔོན་པོ་དཔེ་ས་ཡ་མང་པོའི་ནང་ནས་བདམས་བྱས། ཁོང་ཚོ་ལ་ཡང་ཉེས་པ་སྤྲད་ཡ་ག་རེ་རེད་ཟེར་ན་ད་དེ་ཕལ་ཆེར་སྤྱིར་བཏང་མང་པོ་ཅིག་ད་ཚང་མ་མིན་པ་ཡིན་ན་ཡང་ཁྱོན་ཆེན་པོ་ཞེ་པོ་ཅིག་ཡིན་ན་ཁོང་ཚོ་ད་ཆབ་སྲིད་ཀྱི་རྒྱུ་རྐྱེན་དུའང་ལྐོག་ཟ་རུལ་སུངས་ལ་ཡང་ངོ་རྒོལ་བྱས་ཟེར་དུས་ལྐོག་ཟ་རུལ་སུངས་ངོ་རྒོལ་བྱེད་ཡ་ཁོ་རང་གཅིག་པོ་མ་ཡིན་པ། འདི་བེད་སྤྱོད་བཏང་རྗེས་ཞི་ཅིན་ཕིང་ཁོ་རང་ལ་ཡང་མ་དགའ་མཁན་ཡིན་ནའི་རེད་ད་ཞི་ཅིན་ཕིང་ལ་ཁ་ཤས་ཀྱིས་ཁ་གཏད་གཅོག་མཁན་ཟེར་དུས་ཁ་གཏད་གཅོག་མཁན་ད་ཨ་ཡོད་དེ་ལས་ཡིན་ནའི་རེད་གང་ལྟར་ཁོ་རང་གནའ་བོ་འབྲུག་མའི་མི་སྣ་རེད་ཁོ་རང་ཕྱོགས་གཏོགས་མེན་པའི་མི་སྣ་རེད་ཡང་ན་ཅིག་དཔོན་རིགས་གསར་པ། བརྗེ་པོ་རྒྱག་ཆེད་དུ་དཔོན་པོ་མེད་པ་བཟོ་དགོས་ཡིན་ནའི་རེད་འདི་འདྲའི་ཁོའི་ཐབས་ལམ་བྱེད་ཀྱི་ཡོད་རེད་པ། འདི་ཐབས་ལམ་གཅིག་དང་འདི་ལག་ཆ་གཅིག་བེད་སྤྱོད་བཏང་རྗེས། ལྐོག་ཟ་རུལ་སུངས་ལ་ཡང་ངོ་རྒོལ་བྱེད་དུས། ད་འདི་རྩ་བའི་ཐོག་ནས་ཡིན་ན་དངོས་གནས་ལྐོག་ཟ་རུལ་སུངས་རང་ལ་ཡང་ངོ་རྒོལ་བྱས་པ་ཞིག་མེད་དུས་ད་ལྟའི་དངོས་གནས་ཀླུ་གཅིག་སེམས་གཅིག་གིས་ལྐོག་ཟ་རུལ་སུངས་ཁོ་རའི་དམིགས་ཡུལ་བཅངས་རྗེས་ལས་ཀ་བྱེད་འཇུག་བཞིན་མེད་དུས་རྩམ་པ་མི་མང་པོ་བཞུ་བཞིན་ཟིན་པ་ཡིན་ནའི་ཁོ་ལ་ནུས་པ་ཐོན་མ་ཐུབ་ཅེས་བྱས། གར་སྟེགས་ཚང་མས་ག་ལི་ག་ལི་བྱེད་བཞིན་སྐོར་ད་ལྟའི་ཡིན་ན་ཆབ་སྲིད་དགོས་མཁོའི་ཆེད་དུ་རེད་འདི་འདྲ་སོང་ཙང་གལ་སྲིད་ཡང་ཞི་ཅིན་ཕིན་གྱིས་བཤད་པ་ནང་བཞིན་ཅིག་ཧུར་ཐག་བར་ཐག་བྱས་ད་དཔལ་ལས་འཁྲབ་ཁོ་ཀུན་ནས་གར་ཆག་ཁོ་ནས་འདི་གས་བྱས་པ་ཡིན་ན་ལྐོག་ཟ་རུལ་སུངས་འདིས་འདི་བྱས་ནའི་ལས་གལ་སྲིད་ཡང་ཡོད་མ་རེད་འདི་འདྲ་སོང་ཙང་ལྐོག་ཟ་རུལ་སུངས་འདིས་གཙང་མ་ཅིག་མེད་པ་བཟོ་མ་ཐུབ་ཡག་གི་རྒྱུ་མཚན་རེད། གཙོ་གཅིག་གཉིས་པ་གཅིག་དེ་རེད་ཅེས་བྱས་མང་པོ་ལབ་ཀི་འདུག་འདི་ནས་གསུམ་པ་འདི་ངས་བྱས་ན་དམིགས་བསལ་གྱི་གལ་ཆེན་པོ་ཞེ་དྲག་འདུག་བསམ་གི་འདུག། དམར་ཤོག་གི་ཨུ་རུ་སུ་དང་དེ་ནང་བཞིན་གྱི་འཛམ་བུ་གླིང་ནང་ལོགས་ལྐོག་ཟ་རུལ་སུངས་བྱེད་སའི་ཡུལ་དེ་ཡིན་ན་རྒྱ་ནག་གཅིག་པོ་མ་རེད་ལྷག་པར་དུ། སྲིད་དབང་སྒེར་གཅོད་ཅན་མི་དབང་ཐང་ཆེན་པོ་འདི་གས་ལྐོག་ཟ་རུལ་སུངས་ངོ་རྒོལ་བྱས་ལས་འགུལ་བྱས་པའི་གནས་ཚུལ་འདི་མང་པོ་ཞིག་ཡོད་རེད་པ་འདི་ཚོ་ལ་ཡང་གཙོ་གཞི་བཞག་རྗེས་ཞི་ཅིན་ཕིང་གི་ད་ལྟའི་བྱེད་སྟངས་དེ་ཚོ་ལ་ཡང་ཁོ་ཚོས་འགྲེལ་བཤད་ཅིག་བརྗོད་ཀྱི་འདུག་དེ་ག་རེད་ཟེར་ན་དཔེར་ན་ཆ་བཞག་ན་ཟླ་ཉིན་ལོ་ལ་ཡང་ཞི་ཅིན་ཕིང་གིས་ཁོ་རང་གིས་ཉེ་དུས་རང་བསྐོ་བཞག་བྱས་པའི་རྒྱ་ནག་ཕྱི་སྲིད་ལྷན་ཁང་གི་བློན་ཆེན་ཆིང་ཀང་དང་ད་ག་ནང་བཞིན་རྒྱ་ནག་བདེ་སྲུང་གི་བློན་ཆེན་ལི་ཧྲང་ཧྥུའུ་ས་ཁོ་གཉིས་གཉིས་ཡིན་ན་ཡར་བསྐོས་ནས་ཅིག་ཟླ་བ་ཁ་ཤས་ཀྱི་ལས་མ་ཕྱིན་པའི་རྗེས་ལ་ཡང་མར་བབས་སོང་ཨ་བབས་རྗེས་ད་དེ་རིང་ཁ་སང་གང་སོང་ཆ་མེད་རེད་ཁ་ཤས་ཆིང་ཀང་དང་ཤི་བ་རེད་ཟེར་ད་ཟེར་གྱི་ཡོད་རེད་ད་དེར་དངོས་གནས་ག་རེ་ཡིན་ན་མིན་ན་གང་ད་མཐོང་ཡག་མེད་པ་ཆགས་བསྡད་རེད་དེ་ཆགས་པའི་སྐབས་དེ་མི་མང་པོ་ཅིག་གིས་དྲི་བ་བཀོད་དྲི་བ་དེ་ག་རེད་ཟེར་ན། ད་སྔོན་མ་གི་དཔོན་པོ་དེ་ག་དེ་ཡིན་ཞི་ཅིན་ཕིང་ཁོ་རང་སོ་སོས་བསྐོས་འགྱོག་མིན་པ་སོང་ཙང། ད་ལྐོག་ཟ་རུལ་སུངས་ཀྱི་ངོ་རྒོལ་བྱེད་ཡག་གི་མིང་འདི་འཁྱེར་བྱས་དེ་ལག་ཆ་དེ་བེད་སྤྱོད་བཏང་བྱས་དཔོན་པོ་དེ་ག་མེད་པ་བཟོ་ཡག་ཟེར་དེ་ད་སྤྱིར་བཏང་བྱས་པ་ཡིན་ན་རྒྱུ་མཚན་ངོས་ནས་བལྟས་པ་ཡིན་ན་ང་ཚོས་ཕྱི་ནས་བལྟས་པ་ཡིན་ན་ད་ཤེས་རྟོགས་བྱེད་ཐུབ་ཀྱི་འདུག་ཨ། ལོ་བཅུ་ཚིགས་གི་རྗེས་ལ་ཡང་ཁོ་རང་གི་གཡས་གཡོན་དང་ལྷག་པར་དུ་མཐོ་པོ་ཆགས་འགྱོག་དེ་ག་ཚང་མ་ལོ། ཁོ་རང་ལ་འདོད་པ་ཡོད་མཁན་དང་ཁོ་རང་དཔལ་ལས་ཐོབ་མཁན་དང་ཁོ་རང་གི་ཕྱོགས་གཏོགས་གི་མི་དེ་ག་ཆགས་བསྡད་པ་ལྷག་པར་དུ་ཡིན་ན་ཆིང་ཀང་དང་ལི་ཧྲང་ཧྥུའུ་དང་ཁོ་ཚོ་གསུམ་དེ་ད་ཞི་ཅིན་ཕིང་དང་ཉེ་པོ་ཞེ་པོ་ཅིག་ཡོད་རེད་ཅེས་ཟེར་གི་འདུག་ཨང། དེ་འདྲས་མེད་པ་ཡིན་ན་ཁོ་ཚོ་ད་གི་ཆུང་ངུ་ནས་ཅིག་དཔོན་པོ་མགྱོགས་པོ་བསྐོ་ཡག་གིས་ཁོ་ལམ་ཁར་བྱས་པ་ཡིན་ན་གོམ་རིམ་བྱས་ན་ཏག་ཏག་བསྡད་ཡོད་མ་རེད་མགྱོགས་པོ་ཞེ་པོ་ཅིག་ཕྱིན་པ་རེད་འདི་ཕྱིན་པ་ག་རེ་ཡིན་ན་ཞི་ཅིན་ཕིང་གིས་དམིགས་བསལ་ཡིན་ན་མཐོང་ཆེན་པོ་བྱས་རྗེས་བསྐོས་འགྱོག་སོང་ཙང་ཁོ་ཚོ་བསྐོས་ནས་ཟླ་བ་ཁ་ཤས་ཤིག་ལས་མ་ཕྱིན་པའི་རྗེས་ལ་ཡང་མེད་པ་བཟོས་ཏེ་ག་རེ་ཡིན་ན་ཅེས་བྱས། དེའི་སྐབས་དེར་མི་ཟེར་མཁན་མང་པོ་ཞེ་དྲག་བྱུང་སོང། བྱས་ཙང་འདིའི་འགྲེལ་བཤད་དུ་དེ་འཁྱེར་བྱས། རྒྱ་ནག་དམར་ཤོག་ཡིན་ནའི་རེད་དམར་ཤོག་གི་ཨུ་རུ་སུ་ཡིན་ནའི་རེད་དེ་ཚོའི་འགྲོ་སྟངས་དེ་ཚོའི་ནང་ལོགས་ལ་ཡང་དཔོན་པོ་དབང་ཐང་ཆེན་པོ་ད་སི་ཏཱ་ལིན་ཡིན་ནའི་རེད་མའོ་ཙེ་ཏུང་ཡིན་ནའི་རེད་དེ་རིང་ཁ་སང་ཡིན་ན་ཞི་ཅིན་ཕིན་ཆགས་བསྡད་རེད། དེ་ཚོའི་གྲལ་གྱི་གཡས་གཡོན་དཔོན་པོ་ཡིད་ཆེས་མ་བྱས་བྱས་ཕབ་ཡག་བྱ་བ། ཁོའི་སྲིད་ཇུས་དང་ཆབ་སྲིད་ལག་ལེན་བསྐྱལ་ཡག་ནང་གི་ཁོ་ཆ་ཤས་གལ་ཆེན་པོ་ཞིག་ཆགས་བྱས་ཁོ་རང་བཞིན་གྱིས་ལམ་ཁ་འདི་གང་མི་ཤེས་འགྲོ་ཐུབ་ཡ་མེད་པ་ཞིག་ཆགས་བསྡད་ཡོད་རེད། ཅེས་བྱས་མང་པོ་ཞིག་ཟེར་གྱི་འདུག་དཔེར་ན་ཆ་བཞག་ན Stalin ཆ་བཞག་པ་ཡིན་ན་ད། ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བཞིའི་ལོར་ཡང་ལེ་ཉིན་ཤི་བ་རེད། ལེ་ཉིན་ཤི་བའི་རྗེས་ལ་ཡིན་ན Stalin གྱིས་ད་དབང་ཆ་དེ་ག་ཟིན་པ་རེད། ལེ་ཉིན་ཤི་བའི་སྐབས་དེར། དམར་ཤོག་གི་ཨུ་རུ་སུའི་ཆབ་སྲིད་ཀྱི་དབུས་རྒྱུན་ལས་ནང་ལོགས་ལ་ཡང Stalin བརྩིས་པའི་མི་དྲུག། ལོ་གསུམ་ཕྱིན་པའི་རྗེས་ལ་ཡང། མི་དྲུག་ནང་ལོགས་ནས་མི་བཞི་སི་ཏཱ་ལིན་གྱིས་ཟིན་བྱས་སྲོག་ཐོག་བཏང་ཚར་བ་རེད་ཟེར། མི་ལྔ་པ་དེ་ཐུ་ལོ་སི་ཅི་ཟེར་མཁན་དེ་ཨུ་རུ་སུ་ནས་བྲོས་ཕྱིན་བྱས་མེག་སི་ཀོ་ལ་བྲོས་ཕྱིན་པ་རེད། དེའི་རྗེས་ལ་ཡར་སི་ཏཱ་ལིན་གྱིས་མི་བཏང་བྱས་ཡིན་ནའི་ཕར་མེག་སི་ཀོ་ལ་ཡར་ལྐོག་གསོད་བཏང་བ་རེད། ད་གང་འདྲ་རྡོག་རྡོག་བཤད་པ་ཡིན་ན་ལེ་ཉིན་ཤི་བའི་སྐབས་དེ་རྒྱ་ཨུ་རུ་སུའི་དམར་ཤོག་གི་ཆེས་མཐོའི་འགོ་ཁྲིད་དྲུག་པོའི་ནང་ལོགས་ནས་སི་ཏཱ་ལིན་ཁོ་རང་མ་བཞིན་མི་གཞན་པ་དེ་གང་ག་ལོག་ཚ་བསད་པ་རེད་དུས་དུས་ཐུང་ཐུང་གི་ནང་ལོགས་ལ་ཡར་དེས་མ་ཟད། ལེ་ཉིན་གྱིས་དང་པོ་དང་པོ་དེ་དམར་ཕྱོགས་ཨུ་རུ་སུའི་གསར་བརྗེ་བྱས་བྱས་ད་ཟླ་བ་བཅུ་པའི་གསར་བརྗེ་ཟེར་གྱི་ཡོད་རེད་པ་དེ་ནི་གཅིག་སྟོང་དགུ་བརྒྱ་བཅོ་བརྒྱད་ལོར་བྱས་པ་ཡིན་པ་རེད་ཕལ་ཆེར་བཅོ་བརྒྱད་ལོ་ལ་ཡང་ཨུ་རུ་སུའི་དམར་ཤོག་གི་གསར་བརྗེ་ནང་འཛུལ་རྗེས་དམར་ཤོག་གི་ཆབ་སྲིད་ཅུའི་ནང་ལོག་གླེང་རྒྱུགས་ཀྱིས་ད་དཔོན་པོ་དེ་ཡོད་རེད་པ་ཕལ་ཆེར་ངས་ཚོད་དཔག་བྱས་ན་དར་གྱི་རྒྱ་ནག་ནང་ལོག་ལ་ཡང་ཉིས་བརྒྱ་སུམ་བརྒྱ་ཟིན་ཡོད་རེད་ཕལ་ཆེར་དེ་འདྲས་བྱེད་ཀྱི་ཡོད་རེད་པ་ད་དམར་ཤོག་འགོ་ཁྲིད་གཙོ་བོ་དེ་ག་དེ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གྲངས་ནང་སླེབས་པའི་སྐབས་དེ་དེ་ཚོའི་ནང་ལོག་གི་གསུམ་ཆ་གཉིས་སི་ཏཱ་ལིན་གྱིས་ཟིན་བྱས་ཡང་ན་བསད་ཡང་ན་ཅིག་གི་ངལ་རྩོལ་བསྒྱུར་བཀོད་དང་སི་སཱི་བེ་རི་ཡ་དང་བཏང་བྱས་ཡིན་ན་གང་འདྲ་མེད་པ་བཟོས་ཚར་བ་རེད་ཟེར་གསུམ་ཆ་གཉིས་བསད། གྲངས་ཀ་གཞན་པ་ཅིག་བལྟས་པ་ཡིན་ན་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བཞི་ལོར་ཡང་ལེ་ཉིན་ཤི་བ་རེད་ལེ་ཉིན་ཤི་བའི་རྗེས་ལ་ཡིན་ན་སི་ཏཱ་ལིན་གྱིས་དབང་ཆ་ཟིན་བྱས་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོར་སླེབས་པའི་སྐབས་དེ་ལོ་བཅོ་ལྔ་ཙམ་ལས་ཕྱིན་ཡོད་མ་རེད། ཨུ་རུ་སུའི་དམར་ཤོག་གི་ཏང་ཡོན་ཟེར་མི་འདུག་ཏང་མིའི་ཁོངས་ལ་ཡང་ཡོད་པའི་མི་བརྒྱ་ཆ་བརྒྱད་ཅུ་ཙམ་ཡིན་ན་ལེ་ཉིན་ཤི་ཚར་བའི་རྗེས་ལ་ཡང་འཛུལ་མཁན་ཆགས་བསྡད་ཡོད་རེད་ཟེར་ད་དེ་ཟེར་དུས་ཙམ་པ་དམར་ཕྱོགས་ནང་ལོགས་ཀྱི་མི་རྒན་པ་དེ་ག་དུས་ཧ་ལམ་མང་ཆེ་བ་ཞིག་ཡིན་ན། སི་ཏཱ་ལིན་གྱིས་ཟིན། བཙོན་ཁང་བཏང། འོ་མིན་ན་བསད་དེ་འདྲས་བྱས་ཚར་བ་རེད། དེ་འདྲས་བྱེད་སྟངས་བྱས་ཙང། དམག་ཆེན་གཉིས་པའི་སྐབས་ལ་ཡང་འཇར་མན་ཧི་ཏི་ལེར་གྱིས་ཨུ་རུ་སུ་ལ་ཡང་དམག་རྒྱག་པའི་སྐབས་དེར། དང་པོ་དེ་དམག་དེ་ཞི་ཕམ་ཉེས་བྱུང་རུང་ཕམ་ཉེས་བྱུང་དགོས་པའི་རྒྱུ་མཚན་གཙོ་བོ་གཅིག་ག་རེ་རེད་ཟེར་ན། ཨུ་རུ་སུའི་དམག་དཔུང་ནང་ལོགས་ལ་ཡང་དམག་དཔོན་འདི

ཉེན་ཁ་ཆེ་ཤོས་དེ་ག་དུས་ཡིན་པ་ཡིན་ན་ལས་ཁུར་དབང་ཆ་དང་ཐག་ཉེ་ཤོས་ཡིན་པའི་མི་དེ་ག་ཡོད་རེད་པ་དེ་ཚོའི་ནང་བདེ་བ་ཁྱོན་མེད་པ་བྱས་ད་ལྟ་བའི་ཁྲིར་སྐྱེས་བཅས་པའི་ཞི་ཅིན་ཕིང་པས་ལས་འཕྲོ་བཞི་བོའི་བཤད་མཁན་དེ་ག་དུས་ཕལ་ཆེར་ཉིན་མ་གཅིག་ཁོ་རང་ལ་དང་པོ་དེ་ཡིན་ན་དཀའ་ངལ་འཕྲད་ཀྱི་རེད་ཟེར་བྱས་བྱས་ང་ཚོ་དེ Stanford སློབ་གྲྭ་ཆེན་མོའི་ནང་ལ་རྒྱ་ནག་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཝུའུ་གོ་ཀང་ཟེར་མཁན་ཅིག་ཡོད་རེད་ཁོ་རང་གིས་འདིའི་སྐོར་ལ་ཡང་འགྲེལ་བཤད New York Times ལ་བཅར་འདྲི་ཞུས་པ་ཞིག་ནང་ལོགས་ལ་ཡང་གསལ་པོ་འདི་འདྲའི་ངོ་སྤྲོད་བྱས་བཞག་བྱས་ཙང་འདི་བྱེད་དུས་ད་ད་ལྟ་ཡིན་ན་རྒྱ་ནག་གི་འདས་པའི་ལོ་བཅུའི་ནང་ལོགས་ལ་ཡང་དཔོན་རིགས་ས་ཡ་ལྔ་ལ་ཞི་ཅིན་ཕིང་གིས་མེད་པ་བཟོས་པ་དེ་མཇུག་གུ་མ་ཡིན་པ་ད་ཅིག་བྱས་ནས་མ་འོངས་པའི་ལོ་བཅུ་བཅོ་ལྔ་འདིའི་ནང་ལ་ནི་དེ་བས་ལྐོག་ཟ་རུལ་སུངས་མིང་ཐོག་ནས་བྱེད་ཀྱི་ཡོད་ནའི་རེད་ཡང་མིང་ཐོག་གཞན་པ་ནས་བྱེད་ཀྱི་ཡོད་ནའི་རེད་ད་གང་འདྲ་དཔོན་རིགས་དེ་ཚོ་ནང་ལོགས་ལ་དེར་མ་ཚད་པ་ཅིག་བཟོ་ཡག་གི་ཉེན་ཁ་དེ་ནི་ཞེ་དྲག་ཆེན་པོ་ཡོད་རེད་ཟེར་བྱས་བྱས་མང་པོ་ཞིག་གིས་དེ་འདྲས་ཀྱི་ལྟ་ཚུལ་འཛིན་གྱི་འདུག